ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་ཚེས་བཅུ་བཞི་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་ཡི་ཡིན། དེ་རིང་གི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་གསེར་གིས་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་ཡི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ཕྱི་ཚེས་བཅུ་གསུམ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ

བོད་མིའི་འཐབ་རྩོད་ཁྲོད་བདེན་པ་དང་འཚེ་བ་མེད་པའི་ལམ་ལ་གཞི་བཅོལ་དགོས་པའི་ཐད་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་རྒྱ་གར་ནང་བོད་མིའི་དྭང་བླངས་ཞུ་གཏུག་ལས་འགུལ་གྱི་ཐབས་བྱུས་ཚོགས་འདུའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།

དམིགས་བསལ་གནད་དྲིལ་ལེ་ཚན་ནང་རྒྱ་ནག་གཞུང་གིས་རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་མཉམ་དུ་དཔལ་འབྱོར་གྱི་འབྲེལ་ལམ་གཞི་རྒྱ་ཆེ་རུ་གཏོང་རྒྱུ་དང་དེ་བཞིན་བལ་ཡུལ་ནང་ཆབ་སྲིད་ཤུགས་རྐྱེན་སྣ་ཚོགས་སྤེལ་བཞིན་ཡོད་པའི་སྐོར་གནད་དྲིལ་ཞུས་པ་ཞིག་དང།

མཇུག་ཏུ་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ནང་སྨན་བླ་གསོ་རིག་ཁང་ཞེས་པའི་ལོ་ན་རྒན་པ་དང་ནད་པར་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ཀྱི་ཐོག་ནས་བཅོས་ཐབས་ཀྱི་མཛེས་སྡུག་ལྡན་པའི་བཞུགས་གནས་ཁང་ཞེས་གསར་རྒྱག་གནང་བའི་སྐོར་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།

ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ཕྱི་ཚེས་བཅུ་གསུམ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་གཟིམ་ཆུང་མཇལ་ཁ་བསྩལ་གནང་མཛད་འདུག་དེ་ཡང་ཟླ་འདིའི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཉེ་ཆར་སྲིད་སྐྱོང་མཆོག་ལྷོ་བྱང་ཨ་མེ་རི་ཀའི་ཁུལ་གཞུང་འབྲེལ་ཕྱོགས་ཕེབས་དང་དེ་བཞིན་ཉེ་ཆར་བཞུགས་སྒར་དུ་བསྐོང་ཚོགས་གནང་བའི་གཏན་འཇགས་འཐབ་བྱུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་པའི་སྐབས་སུ་གྲོས་མཐུན་ཇི་བྱུང་ལས་བསྡོམས་བཅས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྙན་སེང་ཞུས་འདུག་ད་རེས་མཇལ་ཁའི་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་མགོན་པོ་གང་ཉིད་ནས་རྒྱ་ནག་གཞུང་ལ་བོད་རང་བཙན་རྩོད་ཀྱི་མེད་པ་དང་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱ་རྒྱུ་ནི་གལ་ཆེན་ཡིན་པ་བསྐྱར་དུ་བཀའ་གནང་ཡོད་པའི་སྐོར་སྲིད་སྐྱོང་མཆོག་གིས་གཞུང་འབྲེལ་བརྒྱུད་ལམ་ཁག་ལ་གསུང་དོན།
སྐུ་མདུན་གྱིས་ཕེབས་ཡག་ལ་ད་ང་ཚོ་རང་བཙན་རྩོད་ཀྱི་མེད་པ་དང་དབུ་མའི་ལམ་ལ་ཤར་སྐྱོད་བྱེད་ཀྱི་ཡོད་པ།

ད་ལྟ་དགའ་ཡག་ཆེ་བའི་གནང་བའི་སྐབས་དེ་བ་ལ་ཡང། རིག་སྟག་ཚང་མ་ལོ་བརྒྱ་ལྷག་འཚོ་ཡོང་ཆོག་གི་ཡོད་པའི་སོང་ཙང་ནི་ག་ཚོད་མང་མང་ཅིག་ཡོང་ཐུབ་ཡག་དེ་འདྲའི་ཅིག་གི་ཐུགས་རེ་གནང་གི་འདུག་ད་ལྟའི་སྙིང་དོན་འདྲ་བོ་ཞིག་རེད། དེ་ཡང་སྲིད་སྐྱོང་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་ཁ་ཞུ་དགོས་དོན་གཙོ་བོ་ནི་ཉེ་ཆར་ཕྱི་ཟླ་བཅུ་པའི་ཚེས་གཅིག་ནས་ཉི་ཤུ་བཞིའི་བར་སྲིད་སྐྱོང་མཆོག་གིས་ལྷོ་བྱང་ཨ་མི་རི་ཀའི་ཁུལ་དུ་གཞུང་འབྲེལ་ཕྱོགས་ཕེབས་ཀྱིས་དེ་ཁུལ་གཞུང་གི་གནད་དོན་མི་སྣ་དང་གྲོས་ཚོགས་ཀྱི་འཐུས་མི། རྒྱ་རིགས་གཞོན་སྐྱེས་དང་བོད་དོན་རྒྱབ་སྐྱོར་བ་ལྷག་པར་དུ་དེ་སྔ་ཕེབས་མི་ཐུབ་པའི་བྱང་ཨ་མི་རི་ཀའི་བོད་རིགས་ཡོད་སའི་ས་གནས་སུ་བཅར་ཏེ་ས་གནས་བོད་མི་དང་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་དང་དྲིལ་བསྒྲགས་གང་འདྲ་གནང་ཡོད་མེད་སྐོར་གོང་ས་མཆོག་ལ་སྙན་སེང་དགོངས་སྐོར་ཞུས་གནང་བ་དང་ཡང་འདི་ཟླའི་ཚེས་བརྒྱད་ནས་བཅུ་བར་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་བསྐོང་ཚོགས་གནང་བའི་གཏན་འཇགས་འཐབ་བྱུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་པའི་སྐབས་གྲོས་དོན་ཇི་བྱུང་སོགས་ལས་དོན་སྐོར་སྙན་སེང་ཞུས་གནང་འདུག། ད་རེས་མཇལ་ཁའི་སྐབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་མགོན་པོ་གང་ཉིད་ནས་རྒྱ་ནག་གཞུང་ལ་བོད་རང་བཙན་རྩོད་ཀྱི་མེད་པར་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཡོང་ཐབས་ལ་འབད་བརྩོན་གནང་བཞིན་ཡོད་པའི་སྐོར་དང་བོད་ཀྱི་ཆོས་དང་རིག་གཞུང་དེ་བཞིན་བོད་ཀྱི་སྐད་ཡིག་གལ་འགངས་རང་བཞིན་ཤེས་རྟོགས་ཀྱིས་མི་ཉམས་རྒྱུན་འཛིན་བྱེད་དགོས་པའི་བཀའ་སློབ་ལམ་སྟོན་གནང་ཡོད་འདུག། ཡང་གསར་འགྱུར་གཞན་ཞིག་ལ། བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱིས་རྒྱ་གར་ནང་གི་བོད་མིའི་གཞིས་ཆགས་ཁག་ཏུ་བྱིས་པ་དང་ཨ་མ་རྣམས་ལ་ཟས་བཅུད་འཚོ་སྣོན་མཁོ་སྤྲོད་གནང་བཞིན་འདུག་དེ་ཡང་ཕྱི་ཚེས་བཅུ་གཅིག་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་འཕྲོད་བསྟེན་ལས་ཁུངས་ནས་ལོ་ལྟར་བཞིན་རྒྱ་བལ་འབྲུག་གསུམ་ནང་མ་དང་བྱིས་པའི་འཕྲོད་བསྟེན་ལ་སྨན་པའི་ལས་གཞི་སྣ་ཚོགས་ཤིག་སྤེལ་བཞིན་ཡོད་པ་རེད་དེ་ཡང་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་བྱང་ཕྱོགས་ཚན་པའི་འགན་འཛིན་པད་མ་གཡུ་སྒྲོན་ལགས་ཀྱིས་ལས་གཞི་དེའི་སྐོར་འདི་གར་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན། བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་མདོ་སུ་མ་དང་བྱིས་པའི་ལས་གཞི་དེ་ད་མ་དང་བྱིས་པ་ཟེར་དུས་སྐབས་ལ་ཨ་མ་ཚང་མ་དང་ཕྲུ་གུ་བྱིས་པ་ཚང་མ་ཚུད་དེ་ཡོད་རེད་མ་དང་བྱིས་པའི་གི་ལས་གཞི་འོག་ལ་ང་ཚོ་དེ་རེད། ད་བུད་མེད་ཅིག་རེད་པ་མངལ་ནང་ཕྲུ་གུ་འཁོར་བ་ནས་བྱས་ནས་ཕྲུ་གུ་དེ་སྐྱེས། སྐྱེས་ཚར་བའི་རྗེས་ལ་ཕྲུ་གུ་དེ་ལོ་གཉིས་མ་ཆགས་བར་དུ་མ་ཟིན་བར་དུ་ཨ་མ་དེ་ལ་རེད་པ།

དུ་རིན་མེད་ཐོག་ནས་དུ་མཐུན་འགྱུར་སྦྱར་གྱི་ཡོད་རེད། དེ་ཙམ་མ་ཡིན་པར་གྱི་སྦྲུམ་མ་ཡིན་པའི་སྐབས་སུ་ང་ཚོ་བརྟག་དཔྱད་བྱས། Ultra Sound། ད་ལྟ་བརྟག་དཔྱད་མང་པོ་ཞིག་བྱེད་དགོས་ཡ་དེ་ཚང་མ་མཐུན་འགྱུར་དེ་ང་ཚོ་དུ་སྦྱར་གྱི་ཡོད་རིན་མེད་ཐོག་ནས་དུ་ཨ་མ་ཚང་མ་ལ་ཕུལ་གྱི་ཡོད་རེད། དེ་ཙམ་མ་ཟད། སྦྲུམ་མ་ཡིན་པའི་སྐབས་སུ་དུ་མོ་ནད Gynecologist ལ་སྟོན་ག་འགྲོ་དགོས་རེད་པ། དེ་དུ་སྟོན་ཡས་ཀྱི་རིན་པ་ཚང་མ་ང་ཚོ་དུ་རིན་མེད་ཐོག་ནས་དུ་ཨ་མ་དེ་ལ་མཐུན་འགྱུར་སྦྱར་གྱི་ཡོད་རེད། ཟླ་བ་དགུ་རྗེས་ལ་ད་ཕྲུ་གུ་སྐྱེ་གི་རེད། སྐྱེ་དུས་སྐབས་ལ་ང་ཚོ་གི་ལེགས་གསོལ་ཕྱག་རྟགས་ཅིག Baby Bag Dose བགོ་འགྲེམས་ཞུས་ཡོད་རེད། འདི་ཁོ་རང་ཚོ་གི་ཐོག་རྟག་ད་ས་གནས་འགོ་འཛིན་ལས་ཁུངས་བརྒྱུད་ནས་ང་ཚོ་ཡར་འཕྲོད་བསྟེན་ལས་ཁུངས་ལ་ཕུལ་དགོས་རེད། Baby Bag དེ་ནང་ལ་ང་ཚོ་གི་ཁུག་མ་དེ་ནང་ལ་ཕྲུ་གུ་གསར་བྱིས་པ་གསར་སྐྱེས་ཅིག་ལ་ག་རེ་དགོས་ཡོད་མེད་ཅ་ལག་དེ་ཚང་མ་དེ་ནང་ལ་ཁུག་མ་དེ་ནང་ལ་ང་ཚོ Dose ཁོ་རང་ཚོ་ལ་བགོ་འགྲེམས་ཞུ་གི་ཡོད་རེད། ཕྲུ་གུ་གསར་པ་དེ་སྐྱེ་བའི་སྐབས་ལ་སྔོན་ཁབ་མང་པོ་ཅིག་རྒྱག་དགོས་རེད་པ། འདུག་བྱས། ཕྲུ་གུ་དེ་ལོ་ལྔ་མ་ཟིན་བར་དུ་སྔོན་སྐབས་རྒྱ་གར་གཞུང་ནས་མཐུན་འགྱུར་ག་རེ་གནང་གི་ཡོད་ན་དེ་ཇི་མ་ཇི་བཞིན་ཅིག་ང་ཚོ་འཕྲོད་བསྟེན་ལས་ཁུངས་ནས་མཐུན་འགྱུར་སྦྱར་གྱི་ཡོད་རེད། ཕྱི་ལུགས་ཀྱི་སྨན་གཅིག་པུ་ཙམ་མ་ཡིན་པ་ང་ཚོ་གསོ་རིག་གི་སྨན་གྱི་སྨན་རྩིས་ཁང་གིས་ང་ཚོ་འདུག་སེ་ཕྲུ་གུ་བྱིས་པ་གསར་སྐྱེས་དེ་ལ་ང་ཚོ་བློ་འཕེལ་རིལ་བུ་ལ་སོགས་པ་དང་རྩལ་འཕེལ་རིལ་བུ་དང་དེ་འདྲ་མང་པོ་ཞིག་ཡོད་རེད་དེ་ཚང་མ་ང་ཚོ་གིས་འདུག་སེ་རིན་མེད་ཐོག་ནས་མཐུན་འགྱུར་སྦྱར་གྱི་ཡོད་རེད་དེ་ཞུ་རྒྱུ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་བཟུང་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱིས་སྦྲུམ་མ་དང་ཕྲུ་གུ་སྐྱེས་ཟིན་པའི་ཨ་མ་རྣམས་ལ་ཟླ་གསུམ་རེའི་མཚམས་སུ་འཚོ་སྣོན་གནང་གི་ཡོད་པ་དང། དེ་མ་ཟད་ལས་གཞི་དེའི་ནང་ད་ལྟའི་ཆར་དཔལ་འབྱོར་གྱི་ཚད་གཞི་གང་ཡང་མི་དགོས་པར་མཉམ་ཞུགས་གནང་ཆོག་གི་ཡོད་པ་རེད་འདུག་དེ་བཞིན་ཉེ་ལམ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་གསུམ་དང་བཅར་འདྲིའི་སྐབས་སུ་ལོ་དེའི་ནང་རྒྱ་གར་ནང་ཕྲུ་གུ་ལྔ་སྐྱེས་མཁན་བོད་པ་ཁྱིམ་ཚང་སུམ་ཅུ་ཙམ་གྱིས་ཐོ་འགོད་བྱུང་ཡོད་ལུགས་དང་དེ་དག་ལ་འཚོ་སྣོན་དང་བྱ་དགའ་གནང་གི་ཡོད་པ་བཅས་བཙན་བྱོལ་སྤྱི་ཚོགས་ནང་བོད་མིའི་མི་འབོར་འཕེལ་རྒྱས་ཐད་ཕྱོགས་གང་ཐད་ནས་སེམས་འཚབ་དང་གང་འདྲ་ཞིག་ཞབས་འདེབས་སྒྲུབ་ཀྱི་ཡོད་པའི་གནས་སྟངས་ཤིག་ཆགས་ཡོད་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏིན་གཉིས་ཀྱིས་ཨ་མི་རི་ཀའི་གྲོང་ཁྱེར་སན་ཧྥ་རན་སིས་ཀོ་ནང་ཨེ་པེ་ཀ་འམ་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་སྐབས་གོ་ལའི་ཞི་བདེ་དང་འཕེལ་རྒྱས་ཀྱི་སྐོར་ལ་གྲོས་བསྡུར་བྱ་རྒྱུ་ཡིན་པར་རྒྱ་གཞུང་གིས་བརྗོད་འདུག་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏིན་མཆོག་གིས་རྒྱ་ནག་གཞུང་གིས་ཨ་རི་དང་ལྷན་དུ་དམག་དོན་གྱི་འབྲེལ་ལམ་སླར་གསོ་བྱེད་དགོས་པའི་ནན་སྐུལ་གནང་རྒྱུ་ཡིན་པ་དང། འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་གླེང་སློང་གནང་རྒྱུའི་ཚོད་དཔག་གནང་གི་ཡོད་པ་ཨ་རིའི་གཞུང་འབྲེལ་མཐོ་གྲས་དཔོན་རིགས་ཤིག་གིས་བརྗོད་འདུག་དེ་ཡང་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏིན་མཆོག་གིས་རྒྱ་ནག་དང་ལྷན་དུ་དམག་དོན་གྱི་འབྲེལ་ལམ་བསྐྱར་དུ་རྩ་འཛུགས་གནང་རྒྱུར་འདུན་པ་ཡོད་པའི་སྐོར་ཨ་རིའི་ཕོ་བྲང་དཀར་པོའི་རྒྱལ་ཡོངས་བདེ་འཇགས་སློབ་སྟོན་པ་སྐུ་ཞབས Jake Sullivan ཡིས་ཨ་མི་རི་ཀའི་སྲིད་འཛིན་མཆོག་དང་རྒྱ་ནག་གི་འགོ་ཁྲིད་བར་མཇལ་འཕྲད་གནང་རྒྱུའི་གོང་ལ་གསུངས་ཡོད་པ་རེད། ཡང་སན་ཧྥ་རན་སིས་ཀོ་གྲོང་ཁྱེར་ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ཐོག་ཕྱི་ཚེས་བཅོ་ལྔ་ཉིན་དངོས་སུ་མཇལ་འཕྲད་གནང་གི་ཡོད་པ་དང། དེ་ནི་ཇོ་སྦའི་ཏིན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་མི་རི་ཀའི་སྲིད་འཛིན་གྱི་ཐུགས་འགན་བཞེས་པའི་རྗེས་ད་བར་འགོ་ཁྲིད་རྣམ་གཉིས་བར་ཕན་ཚུན་མཇལ་འཕྲད་གནང་བ་ཐེངས་གཉིས་པ་དང་ཨ་རིའི་ས་ཐོག་ཏུ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་རེད། རེས་གཟའ་ཟླ་བའི་ཉིན་རྒྱ་ནག་གི་མགྲིན་ཚབ་པ་མའོ་ཉིང་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏིན་གཉིས་ཀྱིས་སན་ཧྥ་རན་སིས་ཀོ་གྲོང་ཁྱེར་དུ་འཚོགས་པའི་ཚོགས་འདུའི་ཐོག་རྒྱ་ནག་དང་ཨ་རིའི་འབྲེལ་ལམ་དང་འབྲེལ་བའི་འཐབ་ཇུས་དང་གོ་ལའི་ཞི་བདེ་དང་འཕེལ་རྒྱས་ཀྱི་སྐོར་ལ་གྲོས་བསྡུར་བྱ་རྒྱུ་ཡིན་པ་དང། རྒྱ་ནག་གིས་འགྲན་རྩོད་ལ་ཞེད་སྣང་མེད་ཀྱང་འགྲན་རྩོད་གཞིར་བཞག་གིས་རྒྱ་ནག་དང་ཨ་རིའི་འབྲེལ་ལམ་ལ་མཚན་ཉིད་འཇོག་པར་ངོ་རྒོལ་བྱེད་ཀྱི་ཡོད་ཅེས་ནན་བརྗོད་བྱས་འདུག། དེ་མ་ཟད་ཁོང་གིས་ཨ་མི་རི་ཀས་རྒྱ་ནག་གི་ལུགས་མཐུན་གྱི་དོ་ཁུར་དང་ཁྲིམས་མཐུན་གྱི་འཕེལ་རྒྱས་ཀྱི་ཐོག་ལ་བརྩི་བཀུར་བྱས་པ་ལས་རང་ཉིད་ཀྱི་དོ་ཁུར་གཙོ་བོ་བྱས་ཏེ་རྒྱ་ནག་གི་ཁེ་ཕན་ལ་གནོད་སྐྱོན་གཏོང་མི་དགོས་པ་དང། རྒྱ་ནག་གིས་ཡང་ཨ་མི་རི་ཀ་ལ་འགྱུར་བ་བྱེད་འདོད་མེད་པ་དང། ཨ་རིས་ཀྱང་རྒྱ་ནག་ལ་གསར་བཟོ་དང་འགྱུར་བ་གཏོང་ཐབས་བྱེད་མི་ཆོག་ཅེས་འབོད་སྐུལ་ནན་པོ་བྱས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུས་ཡོད། རྒྱ་གར་ནང་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་ཚོགས་འདུ་དང་ཟབ་སྦྱོང་དབུ་འཛུགས་གནང་འདུག་དེ་ཡང་འདི་ཟླའི་ཚེས་བཅུ་གསུམ་དེ་རེས་གཟའ་ཟླ་བའི་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བོད་དོན་ཞུ་གཏུག་ཚན་པའི་གོ་སྒྲིག་འོག་བཞུགས་སྒར་རྡ་རམ་ས་ལའི་འཛིན་སྐྱོང་སྦྱོང་བརྡར་བསྟི་གནས་ཁང་དུ་རྒྱ་གར་ནང་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་ཚོགས་འདུ་དང་ཟབ་སྦྱོང་དབུ་འཛུགས་གནང་ཡོད་ཅིང། ཐེངས་འདིའི་ཚང་འཛོམས་ཐོག་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཀི་ཤན་ཀུ་མར་མཆོག་དང་སྐྱབས་རྗེ་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གཙོས་པའི་སྐུ་མགྲོན་རྣམ་པ་དང་རྒྱ་གར་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་ཚོགས་ཆུང་གི་ཚོགས་མི་དང་ཚོགས་བཅར་བ། གསར་འགོད་པ་བཅས་ཕེབས་ཡོད་འདུག་ཚོགས་འདུའི་ཐོག་སྐུ་མགྲོན་གཙོ་བོ་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཀི་ཤན་ཀུ་མར་མཆོག་གིས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཐབས་ཀྱི་ལས་གཞི་དབུ་འཛུགས་གནང་བར་བསྔགས་བརྗོད་དང་སྦྲགས་འདས་པའི་ལོ་རྒྱུས་ཀྱི་ནང་རང་དབང་འཐབ་རྩོད་གང་ལ་བལྟས་ནའང་གཞོན་སྐྱེས་ཚོས་དང་དུ་བླངས་ཏེ་ལས་འགུལ་སྤེལ་བ་དེར་རྒྱལ་ཁ་དང་གྲུབ་འབྲས་སོན་ངེས་ཤིང། བོད་ཀྱི་གཞོན་སྐྱེས་རྣམས་ནས་ཀྱང་དེ་ལྟར་ལས་འགུལ་ལ་མཉམ་ཞུགས་ཀྱིས་འཐབ་རྩོད་བྱས་ཚེ་བོད་ལ་རང་དབང་གི་ཉི་མ་ཤར་ངེས་ཡིན་པ་དང། དེ་བཞིན་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་རྒྱ་ནག་དམར་ཤོག་གཞུང་གིས་བོད་ཐེ་བའི་རྒྱལ་ཁབ་ཆུང་བའི་རིགས་ལ་བཙན་འཛུལ་འཐབ་རྩོད་གཏོང་བཞིན་པའི་སྐོར། རྒྱ་ནག་དང་བོད་གཉིས་ཀྱི་ལོ་རྒྱུས་རང་བཞིན་ལྡན་པའི་འབྲེལ་བ་སོགས་ཀྱི་ཐོག་གསུང་བཤད་གནང་ཡོད་པ་བཅས་བོད་མིའི་དྲྭ་རྒྱའི་ཐོག་འཁོད་འདུག། དེ་ཡང་སྐྱབས་རྗེ་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས་ཚོགས་འདུ་དང་འབྲེལ་ཏེ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་གནད་དོན་གསལ་པོ་བཟོས་གནང་ཡོད་པའི་ལམ་སྟོན་དེའི་འོག་ཤར་བསྐྱོད་བྱ་རྒྱུ་ལས་དེ་མིན་ཐབས་ལམ་གསར་པ་ཞིག་འཚོལ་དགོས་ཐབས་མེད། ྋགོང་ས་མཆོག་གིས་བོད་ཀྱི་གནད་དོན་འདི་ཞི་འགྲིག་ཡོང་ཐབས་སུ་བདེན་པ་དང་འཚེ་བ་མེད་པ་གཉིས་དེ་གཞི་རྟེན་དུ་གསུངས་པ་བཀའ་གནང་འདུག། དེ་བཞིན་རིན་པོ་ཆེ་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགོངས་བཞེས་མཛད་ཅིང་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་གཏན་འབེབས་གནང་བའི་དབུ་མའི་ལམ་གྱི་སྲིད་བྱུས་ཐོག་ཤར་སྐྱོད་གནང་ན་བོད་རྒྱ་གཉིས་ཀར་ཕན་ཐོགས་ཡོད་པ་ཞིག་ཡིན་པའི་སྐོར་བཀའ་སློབ་ལམ་སྟོན་གནང་ཡོད་པ་བོད་མིའི་དྲྭ་རྒྱའི་ཐོག་བཀོད་འདུག་སྤྱིར་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱིས་གོ་སྒྲིག་ཞུས་པའི་རྒྱ་གར་ནང་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་ཚོགས་འདུ་དང་ཟབ་སྦྱོང་དེ་རིང་ནས་དབུ་ཚུགས་ཀྱིས་ཉིན་གྲངས་གསུམ་རིང་ཚོགས་ཀྱི་ཡོད་པ་དང་ཚོགས་འདུའི་ནང་རྒྱ་གར་རྒྱལ་ཡོངས་ནས་བོད་མི་གཞོན་སྐྱེས་གྲངས་སུམ་ཅུ་སོ་གསུམ་མཉམ་ཞུགས་གནང་ཡོད་ཅིང་ཕྱི་དྲིལ་ལས་ཁུངས་ནས་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཚོགས་འདུ་དང་ཟབ་སྦྱོང། ཡོ་རོབ་དང་ཨ་རི Australia ཁུལ་དུ་གོ་སྒྲིག་ཞུས་དང་ཞུ་མུས་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། བལ་ཡུལ་གཞུང་གིས་འདི་ཟླའི་ཚེས་བཅུ་གསུམ་རེས་གཟའ་ཟླ་བའི་ཉིན་རྒྱ་ནག་གི Tik Tok སྤྱི་ཚོགས་བརྒྱུད་ལམ་ཐད་བཀག་སྡོམ་བྱ་རྒྱུའི་གཏན་འབེབས་བྱས་འདུག་རྒྱ་ནག་གི TikTok དྲ་ལམ་བཀག་སྡོམ་བྱ་རྒྱུའི་ཐག་གཅོད་བྱེད་རྒྱུ་ནི་དེའི་ནང་གི་བརྙན་འཕྲིན་སོགས་བེད་སྤྱོད་ལོག་པར་བཏང་བ་དང་སྤྱི་ཚོགས་ནང་མཐུན་སྒྲིལ་ལ་དོ་ཕོག་གཏོང་བ་མ་ཟད་བརྒྱུད་ལམ་དེའི་སྟངས་འཛིན་བྱ་རྒྱུའི་དགོས་མཁོ་ཉིན་རེ་བཞིན་ཆེ་རུ་འགྲོ་བཞིན་ཡོད་པས་བལ་ཡུལ་གྱི་འཕྲིན་གཏོང་དང་བརྡ་འཕྲིན་ཚན་རིག་གི་བློན་ཆེན་རེ་ཁཱ་ཤར་མ་ཡིས་གསལ་བསྒྲགས་གནང་འདུག། ད་དུང་ཁོང་གིས TikTok དྲ་ཚིགས་དེ་ཐག་གཅོད་དེ་ནི་འདས་པའི་ལོ་ངོ་བཞིའི་ནང TikTok དང་འབྲེལ་བའི་དྲ་རྒྱའི་སྟེང་ཁྲིམས་འགལ་གྱི་གནས་ཚུལ་ངེས་མེད་གཅིག་སྟོང་དྲུག་བརྒྱ་ལྷག་བྱུང་བའི་རྗེས་སུ་བལ་ཡུལ་གཞུང་གི་འཛིན་སྐྱོང་ལྷན་ཚོགས་ཐོག་བཟོས་པ་ཡིན་ཅེས་འགྲེལ་བརྗོད་གནང་འདུག་དེ་ཡང་རེས་གཟའ་ཟླ་བ་ཉིན Reuters གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་བལ་ཡུལ་གློག་འཕྲིན་དོ་དམ་པ་པུ་རུ་ཤོ་ཏམ་ཀ་ནལ་ཡིས TikTok དྲ་ཚིགས་དེ་སྒོ་བརྒྱབ་རྒྱུ་ཡིན་པ་ཐག་གཅོད་པ་བཞིན་ཁ་ཤས་སྒོ་བརྒྱབ་ཟིན་པ་དང་ཁ་ཤས་ནས་དེ་རིང་ཕྱི་དྲོ་ཙམ་གྱི་དུས་སུ་སྒོ་རྒྱག་རྒྱུ་ཡིན་ཅེས་གསལ་སྟོན་གནང་འདུག་བལ་ཡུལ་གྱི་ཕྱོགས་འགལ་གྱི་འགོ་ཁྲིད་ཚོས TikTok དྲ་ཚིགས་དེ་དག་ཐད་ཀར་བཀག་སྡོམ་བྱས་པ་ལས་དེ་ལ་ཚོད་འཛིན་མཐར་ཕྱིན་བྱེད་རྒྱུ་དོ་དམ་བྱེད་དགོས་ཅེས་སྐྱོན་བརྗོད་ནན་པོ་བྱས་འདུག་རྒྱ་གར་དང་པ་ཀི་སི་ཐན་གཉིས་ཀྱིས་ཀྱང་རྒྱལ་ཁབ་ཀྱི་བདེ་འཇགས་དང་ཀུན་སྤྱོད་དང་མི་མཐུན་པར་བཤད་པ་ལྟར TikTok དྲ་ཚིགས་དེ་བཀག་སྡོམ་བྱས་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡོད། ཨིན་ཇིའི་རྒྱལ་ཁབ་ཀྱི་སྲིད་བློན་ཟུར་པ་སྐུ་ཞབས David Cameron གྱིས་མི་རྣམས་ཧ་ལས་དགོས་པའི་སྒོ་ནས་སྲིད་བློན Rishi Sunak གི་སྲིད་གཞུང་ནང་ཕྱི་སྲིད་དྲུང་ཆེ་ཡི་འགན་འཁུར་བླངས་ཡོད། སྐུ་ཞབས David Cameron གྱིས་ཨིན་ཇིའི་ཡོ་རོབ་གླིང་དང་འབྲེལ་བའི་ལོ་རྒྱུས་དང་དེ་མིན་སྲིད་བློན Rishi Sunak ལ་སྔོན་ཆད་སྐྱོན་བརྗོད་བྱས་པར་གཞིགས་ན་མི་རྣམས་ཀྱིས་ཨིན་ཇིའི་ཆབ་སྲིད་ཐོག་དེའི་ཤུགས་རྐྱེན་ཇི་བྱུང་སྐོར་ལ་ཧ་ལས་པ་མ་ཟད་དོགས་གཞི་བྱུང་བཞིན་ཡོད་འདུག། དེ་ཡང་ཉིས་སྟོང་བཅུ་དྲུག་ལོར Brexit ཞེས་པའི་དབྱིན་ཡུལ་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ནས་ཕྱིར་དོན་གྱི་གྲོས་ཆོད་ལ་མོས་མཐུན་བྱུང་བའི་རྗེས་སུ་སྲིད་བློན་གྱི་ལས་གནས་ནས་དགོངས་ཞུ་བྱས་པའི་སྐུ་ཞབས David Cameron ནི་སྲིད་གཞུང་གི་ཕྱི་སྲིད་དྲུང་ཆེ་གསར་པའི་ཚབ་ཏུ་ཕྱིར་ལོག་བྱས་ཡོད་ཅིང་སྲིད་བློན་སྐུ་ཞབས Rishi Sunak གིས་གློ་བུར་དུ་བསྐོ་བཞག་བྱས་པ་དེས Westminster ནང་དངངས་འཚབ་བསླངས་ཤིང་རྟོག་ཞིབ་པ་ཚོས་དེས་དབྱིན་ཇིའི་ཆབ་སྲིད་ལ་ཤུགས་རྐྱེན་ཅི་ཞིག་ཐེབས་མིན་ཐད་དོགས་པ་བྱེད་བཞིན་ཡོད་འདུག། སྐུ་ཞབས David Cameron གྱིས Brexit གྱི་འོས་ཤོག་ལ་ཁ་གཏད་བཅག་ནས་ཕམ་ཉེས་བྱུང་ཡོད་ཀྱང་ཁོང་སླར་ཡང་གནད་ཡོད་གོ་གནས་ལ་སླེབས་པ་དེ་ནི་སྲིད་བློན་རི་ཤི་སུ་ནག་ཡིས་བློ་སྟོབས་ཆེན་པོའི་སྒོ་ནས་སྤེལ་བའི་ལས་འགུལ་ཞིག་ཏུ་མངོན་གྱི་ཡོད་ཅིང་སྐུ་ཞབས་སུ་ནག་གིས་ཉེ་ཆར་ཆབ་སྲིད་གཞུང་སྔ་མ་རྣམས་དང་རྒྱང་ཐག་རིང་པོར་གནས་ཐབས་བྱས་པ་དེ་ལ་བསམ་ཞིབ་བྱས་ན་མངོན་གསལ་དོད་པོ་ཆགས་ཀྱི་ཡོད་འདུག། སྐུ་ཞབས David Cameron གྱི་ལོ་དྲུག་གི་སྲིད་བློན་ཉམས་མྱོང་དེ་སྲིད་བློན་རི་ཤི་སུ་ནག་ལ་མཚོན་ན་ལྷག་པར་དུ་སྲིད་གཞུང་གིས་དབུས་ཤར་ཁུལ་དང་ཡུ་ཀེ་རེན་ནང་ཕྱི་རྒྱལ་གྱི་དཀའ་རྙོག་ལ་གདོང་ལེན་བྱེད་སྐབས་ཕན་ཐོགས་ཆེན་པོ་ཡོང་སྲིད། འོན་ཀྱང་སྐུ་ཞབས David Cameron གྱིས་ཕྱིར་ལོག་བྱས་པ་དེས་སྲིད་བློན་རི་ཤི་སུ་ནག་གིས་རང་ཉིད་འགྱུར་བ་གཏོང་རྒྱུའི་ནུས་ཤུགས་ཅན་ཞིག་ཏུ་མངོན་ཐབས་ཀྱི་འབད་བརྩོན་ཁག་རྙོག་འཛིང་ཆེ་རུ་འགྲོ་སྲིད་པ་དང་ལྷག་པར་དུ་སྐུ་ཞབས David Cameron གྱིས་དེ་སྔ་རྒྱ་ནག་དང་འབྲེལ་ལམ་དམ་ཟབ་བྱ་རྒྱུའི་ཐོག་ནན་བཤད་བྱས་པ་དེ་དག་གིས་དབྱིན་ཡུལ་གྱི་རྙིང་ཞེན་ཆབ་སྲིད་ཚོགས་པའི Tory འཁོར་ཚོགས་ནང་ཁུལ་དུ་བློ་འཚབ་ཡོང་སྲིད་པའི་གནས་ཚུལ་འདུག། དམིགས་བསལ་གནས་དྲི་ལེ་ཚན་ནང་རྒྱ་ནག་གཞུང་གིས་རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་མཉམ་དུ་དཔལ་འབྱོར་གྱི་འབྲེལ་ལམ་གཞི་རྒྱ་ཆེ་རུ་གཏོང་རྒྱུ་དང་དེ་བཞིན་བལ་ཡུལ་ནང་ཆབ་སྲིད་ཀྱི་ཤུགས་རྐྱེན་སྣ་ཚོགས་སྤེལ་བཞིན་ཡོད་པའི་སྐོར་དབྱངས་སྒྲོལ་ལགས་ཀྱིས་འབྲེལ་ཡོད་ཉམས་ཞིབ་པར་ཐད་ཀར་གནས་དྲི་ཞུས་པ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་རྒྱ་ནག་གི་ཁྱིམ་མཚེས་ཧི་མ་ལ་ཡའི་རྒྱལ་ཁབ་བལ་ཡུལ་དང་མཉམ་དུ་དཔལ་འབྱོར་གྱི་འབྲེལ་ལམ་གཞི་རྒྱ་ཆེ་རུ་གཏོང་རྒྱུའི་ཐབས་ཤེས་བྱེད་བཞིན་ཡོད་པ་ལྟར་བལ་ཡུལ་དང་ས་འབྲེལ་གྱི་བལ་བོད་ཀྱི་གྲོང་གསེབ་ས་ཁུལ་གྱི་ཚོང

ཚོང་ལས་དེའི་བརྒྱུད་རིམ་ནས་བོད་ནང་གི་དཔལ་འབྱོར་འཕེལ་རྒྱས་སྤྱི་ཚོགས་ཡར་རྒྱས་གཏོང་རྒྱུ་ཡིན་པའི་སྐོར་གཞུང་འབྲེལ་གསལ་བསྒྲགས་བྱས་ཡོད་པ་རེད། གནད་དོན་འདི་དང་འབྲེལ་བའི་སྐོར་ཞུ་བར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་སུ་ཐད་ཀར་ཞལ་པར་བརྒྱུད་བཀའ་འདྲི་ཞུ་གི་ཡིན། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་བཀྲ་ཤིས་བདེ་ལེགས། ཚེ་དབང་རྡོ་རྗེ་ལགས་རྒྱ་ནག་གཞུང་འབྲེལ་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་དང་བལ་ཡུལ་གཉིས་བར་གྱི་ས་མཚམས་སྒོ་མོ་འབྱེད་རྒྱུ་དེ་རྒྱ་བལ་གཉིས་ཀྱི་ཚོང་དོན་འཕེལ་རྒྱས་འགྲོ་རྒྱུར་ཕན་ཐོགས་ཡོད་པ་ཁོ་ནའི་ཆེད་དུ་ཡིན་ཞེས་བཀོད་བཞག་བྱས་ཙང་རྩ་བའི་ཐག་ཉེ་བའི་ཆ་ལ་ལེགས་རྩེ་ཚོང་ལམ་དེ་བསྐྱར་དུ་སྒོ་ཕྱེས་པ་དང་དེ་འབྲེལ་གནས་ཚུལ་ཞིག་ཡོང་བསྡད་འདུག་དེའི་ཐོག་ནས

བརྒྱུད་ནས་ད་རྒྱ་གར་ནང་ལོགས་ཡ་ཚོང་ལས་རྒྱབ་པའི་ལོ་རྒྱུས་གང་དག་གཏུགས་བཞིན་ཡོད་བསྡད་པ་ཆགས་བསྡད་ཡོད་རེད་བསམ་པར་དེ་ཚོང་ལམ་རྙིང་པ་ཅིག་ཆགས་བསྡད་ཡོད་རེད་དེ་ཡང་ཚོང་ལམ་རྙིང་པ་འདི་ད་ལྟའི་ཆ་ལ་ཡང་ད་རྒྱ་ནག་གིས་ད་སླར་གསོའི་ངོ་བོ་ལ་གནས་མི་འདུག་གང་ལྟར་སྒོ་ཕྱེ་ནས་ད་ཤར་གཏོང་བྱེད་ཐུབ་ཡ་དེ་ཕྱོགས་གཅིག་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་མཐའ་མཚམས་ཁུལ་གྱི་ཨ་ནི་བོད་རིགས་ཡིན་པ་ཡིན་ནའི་རེད་དེ་ནང་བཞིན་བལ་པོ་ཡིན་པ་ཡིན་ནའི་ད་མི་རིགས་སུ་འདྲ་ཅིག་ཡིན་པ་ཡིན་ནི།

འདིས་བལ་ཡུལ་ནང་གི་བོད་མི་དང་བོད་ཕྱོགས་ཀྱི་བོད་མི་ཚོ་ལ་ཚོང་དང་ཆབ་སྲིད་ཀྱི་གནས་བབ་ཐད་ལ་གུ་ཡངས་ཡོང་གི་ཡོད་པ་ཡང་གཟིགས་ཨ་ཡོད། ན་ད་ཆབ་སྲིད་ཀྱི་གནས་བབ་ཐོག་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་ད་འདི་ཧ་ཅང་གི་ཁག་པོ་ཆགས་བསྡད་ཡོད་རེད་ད་ཆབ་སྲིད་དམ་དྲག་ཡོད་ཡོད་པ་ཆགས་བསྡད་ཡོད་རེད་བ་ལ་ད་ཚོང་གི་ཐོག་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་ཁོ

ཤུགས་ཆེན་པོ་ཞེ་པོ་ཞིག་རྒྱག་དགོས་པ་རེད་ད་རྒྱ་མི་བོད་སླེབས་པའི་རྗེས་ལ་ཡང་ས་མཚམས་དེ་དཔེར་དུ་ཀོ་ར་ལ་དམག་མི་བཀག་ཡོད་དུས་ཙམ་པ་ལ་ཡང་དེ་ཡི་ས་མཚམས་ཁུལ་དགོས་ཡ་མི་མང་པོ་ཅིག་གི་ཨ་ནི་འཚོ་གནས་དང་འཚོ་བ་ལ་ཡང་དོ་ཕོག་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་ནས་དེ་ཡི་དཔའ་རུ་ལ་ཡང་ད་ད་ལྟ་བར་དུ་ཡར་རྒྱས་མ་འགྲོ་ནས་མི་མང་པོ་ཞེ་པོ་ཞིག་ཨ་ནི་སྐྱོ་པོ་བྱས་ནས་ཁག་བསྡད་ཡོད་དུས་ཙམ་པ་ལ་ཡང་ད་དཔལ་འབྱོར་རང་གི་ཐོག་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་ཡང་ད་ལྟའི་ས་མཚམས་དེ་སྒོ་ཕྱེ་གི་ཡོད་དུས་ཙམ་པ་ལ་ཡང་ཨ་ནི་ཕྱོགས་གཉིས་ཀྱི་འདུས་སྡེ་ཀྱི་ནས་ད་ག་འདྲ་ཡོད་མི་སུ་ཡིན་པ་ཡིན་ནའི་རེད་འདི་ལ་ཡང་ད།

སྨོན་ཐང་དེ་ནས་ཡང་ཅི་དང་འགྲོ་རྒྱུ་ཁག་པོ་རེད་ད་ག་ནང་བཞིན་གྱི་ཨ་ནི་ཅིག་ཡང་འགྲོ་བ་ཡིན་པ་ཡིན་ནའི་རེད་འདི་ལ་ཡང་ད་དོགས་ཟོན་བྱེད་ཡག་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ཡིན་ནའི་ད་རིང་སང་གི་ད་འཛམ་བུ་གླིང་གི་མི་དམངས་ལ་ཡང་ད་གློ་སྨོན་ཐང་གི་ད་ས་ཁུལ་དེ་ཚོ་ལ་ཡང་དུས་ཚོད་སྒོ་ཕྱེ་ཡོད་ཙམ་པ་ལ་ཡང་དེ་འདྲས་ཀྱི་ཐོག་ནས་ཡང་བསམ་བློ་བཏང་བ་ཡིན་པ་ཡིན་ན་རྒྱ་ནག་གི་ད་ས་མཚམས་སྒོ་ཕྱེ་ཡག་དེ་ཡིན་པ་ཡིན་ན་ཕྱི་ལོགས་མི་ལ་ཡང་ཨ་ནི་རྒྱ་ནག་གི་གུ་ཡངས་ཅིག

དེ་ཡང་གནད་འགག་ག་རེ་བྱེད་ཡོད་ན། ད་ལྟའི་འཛམ་གླིང་གི་ཆབ་སྲིད་ཀྱི་འཕོ་འགྱུར་རེད་ད་ག་ནང་བཞིན་གྱི་བལ་ཡུལ་གྱི་གནས་བབ་དེ་ཨ་ནི་རྒྱ་དཀར་ནག་གཉིས་བར་དུ་ལ་ཡ་ད་ག་འདྲའི་གནས་མ་གནས་ལབ་ཡ་གི་དེའི་གི་ཐོག་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་སྤྱིར་བཏང་བལ་ཡུལ་གྱི་གནས་བབ་དེ་ཨ་ནི་ཐབས་བྱུས་ཚན་རིག་རིག་པའི་ཐོག་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་བརྟན་ལྷིང་དག་ཅིག་མི་ཡོང་བ་བྱས་གཉིས་མ་ད་ད་བལ་པོའི་རྒྱལ་པོ་དང་པོ་པྲི་ཐི་ཝི་ནཱ་རཱ་ཡན་ཤཱ་གྱིས་ཁོ་རང་གི་ད་བལ་ཡུལ་དེ་ཐབས་བྱུས་ཀྱི་གནས་བབ་ཐོག་ནས་ཨ་ནི་ག་འདྲའི་རེད་ཡོད་རེད་ལབ།

བྱེད་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ལབ་ཡ་དེ་ཨ་ནི་བལ་ཡུལ་རང་གི་ཨ་ནི་ཕྱི་སྲིད་སྲིད་ཇུས་དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད་བྱས་ནས་ད་དུས་རབས་བཅུ་བདུན་གྱི་སྐབས་སུ་བལ་ཡུལ་གྱི་ད་ཐབས་ཐབས་བྱུས་ཀྱི་གནས་བབས་འདི་ཡིན་པ་ཡིན་ནས་ད་ལྟ་དུས་རབས་ཉི་ཤུ་རྩ་གཅིག་གི་ནང་ལོགས་ལ་ཡ་ཨ་ནི་དེ་འདྲའི་གི་གནས་བབས་འདི་ལ་ཡ་ད་དམིགས་བསལ་འགྱུར་བ་འགྲོ་མེད་པའི་གི་ཐོག་ནས་ད་ལྟ་ལྷག་ཡོད་དུས་ཙམ་པ་ལ་ཡ་བལ་ཡུལ་འདི་ཨ་ནི་མ་འོངས་པ་ལ་ཡ་ད་ཆབ་སྲིད་ཀྱི་གནས་བབས་ཀྱི་ཐོག་ནས་རེད་ཐབས་བྱུས་ཀྱི་གནས་བབས་ཐོག་ནས་རེད་ཨ་ནི་འདི་ཨེ་ཤ་ཡ་གྱི་རྒྱལ་ཁབ་ཆེ་ཤོས་གཉིས་ཀྱི་བར་རུ་ལ་ཡ་ཨ་ནི་ག་འདྲས་འཚོ་ཐུབ་ཀྱི་རེད་པས་བྱས་ནས་བསམ་བློ་བཏང་ཡས་དེ་ལ་ཡིན་པ་ཡིན་ན་བལ་ཡུལ་གྱི་ཕྱི་སྲིད་ཀྱི་ནང་ལོགས་ནས་གལ་ཆེ་ཤོས་ནང་གི་ཆེ་ཤོས་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་བལ་ཡུལ་རང་གི་གཅིག་ཕྱོགས་གཉིས་ཀྱི་ཐོག་ལ་ཡང་ད་ལྟ་བར་དུ་གཅིག་སྡུག་བསྔལ་བྱས་ནས་འགྲོ་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང་བཏང་སྙོམས་ཀྱི་ཆབ་སྲིད་ལངས་ཕྱོགས་དེ་ཏག་ཏག་ཅིག་མེད་པ་ཡིན་པ་ཡིན་ན་བལ་ཡུལ་ད་ལྟ་ཅིག་ག་དུས་ཡིན་ནས་ལས་ཨ་ནི་ཁོ་ས་ཆའི་གནས་བབ་ཀྱི་ཐོག་ནས་གྱོང་རག་ཡ་གྱི་གནས་སྟངས་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་ད་རྒྱ་ནག་གིས་བོད་བཟས་པའི་རྗེས་ལ་ཡང་ད་བལ་ཡུལ་དེ་ཨ་ནི་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་ག་རེ་བྱས་རེད་ཞུས་པ་ཡིན་པ་ཡིན་ན་ལྷོ་ཨེ་ཤི་ཡའི་ནང་ལོགས་ལ་ཡང་རྒྱ་ནག་གི་རྒྱ་བསྐྱེད་རིང་ལུགས་སྤེལ་ཡག་རེད་ད་ག་རེ་ཁྲིད་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་སྤེལ་ཡག་ལ་བལ་ཡུལ་འདི་རྒྱ་ནག་ལ་ཡང་ཨ་ནི་རྒྱབ་འགལ་དུ་མ་སོང་ནས་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་ཨ་ནི་བལ་ཡུལ་ནང་ལོགས་ལ་ཡང་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་རྣམ་གྲངས་སླེབས་ཀྱི་ཡོད་པ་དང་རྒྱ་ནག་གིས་བལ་ཡུལ་ནང་ལོགས་ལ་ཡང་ཡར་རྒྱས་དང་འཛུགས་སྐྲུན་ད་ག་ནང་བཞིན་གྱི་ཚོང་དང་འབྲེལ་བ་ཡོད་པའི་གི་ཐོག་ནས་ཞེ་པོ་ཅིག་རོགས་པ་བྱེད་ཀྱི་ཡོད་པའི་རྣམ་པ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་རེད་དེ་དེའི་རྒྱབ་ལྗོངས་འདི་ལ་ཡང། བལ་ཡུལ་བརྒྱུད་ནས་ཨ་ནི་རྒྱ་བསྐྱེད་རིང་ལུགས་རྒྱ་ནག་གིས་སྤེལ་གི་ཡོད་པ་དེ་རྒྱ་ནག་གི་ལྟ་ཅིག་ང་ཚོ་གི་མངོན་མ་ཐུབ་ཡག་གི་རྒྱ་ནག་གི་སྲིད་ཇུས་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་བལ་ཡུལ་ངོས་ནས་ཅིག་འཕྲལ་སེལ་གྱི་བདེ་བ་ཅིག་ལ་ཡང་ཅིག་མགོ་མ་འཁོར་བ་བྱས་ཡང་ཕུགས་རྒྱང་རིང་པོའི་ཐོག་ནས་ཨ་ནི་བལ་ཡུལ་གྱི་ད་རྒྱལ་པོ་དང་པོ་ནཱ་རཱ་ཡན་ཤཱ་གི་ཨ་ནི་དགོངས་གཞི་ཡོད་པ་ནང་བཞིན་གི་ཐོག་ནས་ཨ་ནི་བལ་ཡུལ་དེ་ཕྱོགས་གཉིས་ཀྱི་བར་དུ་ལ་ཡང་ག་འདྲས་གནས་ཐུབ་དགོས་རེད་བྱས་ནས་གཟབ་གཟབ་གནང་དགོས་ཡ་དེ་གལ་ཆེན་པོ་ཆགས་ཡོད་རེད་ད་རྒྱ་ནག་གི་དཔོན་རིགས་ད་ད་ཅིག་རབ་དང་རིམ་པ་བལ་ཡུལ་ལ་སླེབས་ནས་འཚམས་གཟིགས་བྱས་ཡ་དེ་ད་བལ་ཡུལ་ནང་ལོགས་ལ་ཡང་དམར་པོའི་གི་ཅིག་ལྟ་གྲུབ་ཤུགས་ཆེན་པོ་སྤེལ་ཐུབ་ཡག་ད་ག་ནང་བཞིན་གྱི་སྲ་བརྟན་ཡག་པོ་བྱུང་ཐུབ་ཡག་ད་རྒྱ་ནག་གི་ནུས་ཤུགས་ག་ཚོད་མང་མང་བལ་ཡུལ་ནང་ལ་སླེབས་ཐུབ་ཡག་ཡུལ་སྐོར་སྤྲོ་འཆམ་བརྒྱུད་ནས་ཡིན་པ་ཡིན་ནས་རེད་ཚོང་བརྒྱུད་ནས་ཡིན་པ་ཡིན་ནས་རེད་གང་ལྟར་ད་རྣམ་གྲངས་འདྲ་མི་འདྲ་ཅིག་གི་ཐོག་ནས་ཨ་ནི་སླེབས་ཐུབ་ཡག་འདི་རྒྱ་ནག་གིས་དུས་དང་རྣམ་པ་ཀུན་འབད་བརྩོན་བྱས་ད་བྱེད་བཞིན་པ་རེད་ད་འདི་གི་འཚམས་གཟིགས་དེ་ཨ་ནི་འདི་དང་འབྲེལ་བ་ཆགས་བསྡད་ཡོད་དུས་ཙམ་པ་ལ་ཡག་དེ་བཞིན་དམིགས་བསལ་གྱི་ཡང་ཞེ་པོ་ཅིག་ཧོན་ཐོར་དགོས་ཡག་དང་ཧང་སང་དགོས་ཡག་དེ་འདྲས་ཅིག་མཐོང་གི་མི་འདུག་ད་དེ་སྤྱིར་བཏང་གི་ད་ལྟ་ཅིག་གསར་འགྱུར་ཁག་ནང་ལ་ཐོན་པ་རེད་མ་གཏོགས་ཅིག་གིས་རྒྱུན་ལྡན་གྱི་ཨ་ནི་ཅིག་རྒྱ་ནག་གི་བལ་ཡུལ་ལ་འཛིན་པའི་སྲིད་ཇུས་ཅིག་ཆགས་བསྡད་རེད་ཅིག་ཡང་སྲིད་ཇུས་དེ་ཨ་ནི་ཅིག་དྲན་སྐུལ་བཏང་ཡག་ལ་ཡག་ཨ་ནི་ཧོབ་ཧོབ་ལ་ཡག་ཨ་ནི་ད་རྒྱ་ནག་གི་བཤད་ཡག་གི་བོད་རང་སྐྱོང་ལྗོངས་ཀྱི་ཨ་ནི་དཔོན་པོ་ཡིན་ནའི་རེད་ད་ཨ་ནི་ཞིག་ཡང་ན་གཞུང་རང་གི་ཨ་ནི་མཐོ་རིམ་གྱི་དཔོན་པོ་དང་ཤེས་བྱའི་པའི་གནས་ཆེད་མ་རྩིས་པའི་ད་དཔོན་པོ་སུ་དང་སུ་ཡིན་པ་ཡིན་ནའི་ཕ་ཡུལ་ལ་ཡང་སྐབས་དེ་དུས་ལ་ཡང་ཨ་ནི་ཆབ་སྲིད་ཀྱི་གནས་བབ་ཐོག་ནས་ཡོང་ཡ་དེ་རྒྱུན་ལྡན་གྱི་ཨ་ནི་རྒྱ་ནག་གི་ཕ་ཡུལ་ལ་འཛིན་པའི་སྲོལ་རྒྱུན།
རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བོད་མིའི་འཐབ་རྩོད་ཁྲོད་བདེན་པ་དང་འཚེ་བ་མེད་པའི་ལམ་ལ་གཞི་བཅོལ་དགོས་པའི་ཐད་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་རྒྱ་གར་ནང་བོད་མིའི་དྭང་བླངས་ཞུ་གཏུག་ལས་འགུལ་གྱི་ཐབས་བྱུས་ཚོགས་འདུའི་སྐོར་བློ་བྷེ་ལགས་ཀྱིས་སྙན། མ་འོངས་པའི་བོད་དོན་འཐབ་རྩོད་དེར་ག་དུས་ཡིན་ན་བདེན་པ་དང་འཚེ་བ་མེད་པར་གཞི་བཅོལ་དགོས་པ་གི་སྐོར། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་དྭང་བླངས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་ཕྱོགས་དང་འབྲེལ་བ་གི་ཚོགས་ཞུགས་པ་ཚོར་ལམ་སྟོན་གནང་ཡོད་གི། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ནས་གོ་སྒྲིག་གནང་སྟེ་བཞུགས་སྒར་དུ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་གསུམ་ནས་བཅོ་ལྔ་གི་བར། རྒྱ་གར་ནང་བོད་དོན་དྭང་བླངས་ཞུ་གཏུག་ལས་འགུལ་སྤེལ་ཕྱོགས་དང་འབྲེལ་བ་གི་ཚོགས་འདུ་དང་ཟབ་སྦྱོང་ཞིག་གནང་བཞིན་པ་གི་དབུ་འབྱེད་དུ། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ཆེད་ཕེབས་ཀྱིས་གོང་ས་མཆོག་གིས་བོད་ཀྱི་གནད་དོན་འགྲིག་འཇགས་ཡོང་བར། བདེན་པ་དང་འཚེ་བ་མེད་པ་གཉིས་ཀྱི་གཞི་རྟེན་གྱི་ཐོག་ནས་གསུངས་ཡོད་པ་དང། མ་འོངས་བའི་བོད་དོན་འཐབ་རྩོད་དེ་ག་དུས་ཡིན་ན་བདེན་པ་དང་འཚེ་བ་མེད་པར་གཞི་བཅོལ་དགོས་བ་གི་སྐོར་རེ་ལམ་སྟོན་གནང་གི་འདུག།
ང་ཚོའི་མ་འོངས་པའི་འཐབ་རྩོད་དེ་ག་དུས་ཡིན་ན་ཡང་བདེན་པ་དང་འཚེ་བ་མེད་པར་གཞི་བཅོལ་དགོས་ཡ་ཅིག་དང། ང་ཚོའི་བོད་ཀྱི་དམིགས་ཡུལ་དེ་གོང་ས་སྐྱབས་མགོན་ཆེན་པོའི་ལམ་སྟོན་གྱི་འོག་ལ་གཞིས་བྱེས་བོད་མི་ཡོངས་ཀྱིས་ཚད་མཐོའི་མང་མོས་ཀྱི་ཐོག་ནས་བོད་མི་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་མོས་ཀྱི་ཐོག་ནས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་ཇུས་དེ་རེད། དབུ་མའི་ལམ་གྱི་སྲིད་ཇུས་ལ་ཡ་གཉིས་སྨན་ཟེར་ལབ་དགོས་ཡ་དེ། ང་རང་ཚོ་བོད་པའི་རིགས་མི་རིགས་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དབང་འཛིན་པ་གཉིས་ཆར་ལ་ཡ་ཕན་པ་ཅིག་མ་གཏོགས་གཅིག་རྒྱལ་གཅིག་ཕམ་ཟེར་ཡ་ཞིག་དང་གཅིག་ལ་ཕན་གཅིག་ལ་གནོད་ཟེར་ཡ་མེད་པ་དེ་ངེས་པར་དུ་ང་ཚོས་ཐུགས་ལ་འཆིང་དགོས་པ་ཞིག་རེད། ཡང་སྐུ་མགྲོན་གཙོ་བོར་རྒྱ་གར་གི་གྲོས་ཚོགས་འོག་མ་གི་འཐུས་མི་ཀིར་ཤན་ཀ་པུར་ལགས་ཀྱང་ཆེད་དུ་གདན་འདྲེན་ཞུས་ཡོད་པས། ཁོང་གིས་ད་ཆ་བཙན་བྱོལ་ནང་བོད་ཀྱི་མི་རབས་གསར་པ་ཚོས་འགན་འཁུར་བླངས་ཏེ་བོད་དོན་སྒྲུབ་ཀྱི་ཡོད་པས། ཁོ་རང་གིས་བོད་དོན་བདེན་མཐའ་གསལ་ངེས་ཀྱི་ཡིད་ཆེས་གནང་གི་ཡོད་པ་གསུང་གི་འདུག།

བོད་ནང་གི་བོད་མི་ཚོས་ཀྱང་བོད་ལ་རང་དབང་ཐོབ་པར་ཐུགས་རེ་ཆེན་པོ་གནང་གི་ཡོད་པས། ཁོ་རང་གིས་རིམ་པས་བོད་དོན་བདེན་མཐའ་གསལ་ངེས་ཀྱི་ཡིད་ཆེས་གནང་གི་ཡོད་ཅེས་གསུང་གི་འདུག་ཅིང། ཚོགས་འདུ་གོ་སྒྲིག་པ་ཕྱི་དྲིལ་ལས་ཁུངས་ཀྱི་བོད་དོན་ཞུ་གཏུག་ཚན་པ་གི་འགན་འཛིན་དྲུག་ལྡན་སྐྱིད་ལགས་ནས། ཟབ་སྦྱོང་དང་ཚོགས་འདུའི་དམིགས་ཡུལ་གཙོ་བོ་ནི་རྒྱ་གར་ནང་མ་འོངས་བར་བོད་དོན་ཞུ་གཏུག་གནང་ལམ་གྱི་ཐོག་གི་གོ་བསྡུར་དང། ཁོང་ཚོའི་མ་འོངས་ལས་འགུལ་དངོས་གཞི་བང་རིམ་སྒྲིག་རྒྱུ་སོགས་ཀྱི་ཆེད་ཡིན་པ་འགྲེལ་བརྗོད་གནང་གི་འདུག།
བོད་དོན་ཞུ་གཏུག་ད་གོ་བ་ཡིན་ནས་ད་གནང་དང་གནང་མུས་རེད་པ་བོད་མི་སྒྲིག་འཛུགས་ངོས་ནས་ཡིན་ན་འདྲ་གཞུང་འབྲེལ་མ་ཡིན་པ་ཡིན་ན་འདྲ་སྒེར་ནས་ད་ཚང་མས་གི་ཅིག་ཤུགས་རྒྱག་ས་ཅིག་རེད་དེ་ལས་ད་དེ་ནས་ང་ཚོ་ག་རེ་བསླབ་བྱ་ལེན་ཡ་འདུག་རེད་པ་ཨ་ནི་མ་འོངས་པ་ལ་དམིགས་བསལ་རྒྱ་གར་ནང་ལ་ཨ་ནི་ཚོགས་མི་ཁོ་རང་ཚོ་གི་ཨ་ནི་ད་ང་ཚོ་ཨིན་ཇིའི་སྐད་ནང་ལ action plans ཞུ་གི་རེད་པ་དེ་དེ་བང་རིམ་ཅིག་བསྒྲིགས་ཨ་ནི་དེ་དེ་ཅིག་ཐག་གཅོད་ཅིག་བྱུང་བྱས་ཨ་ནི་རྗེས་མ། ལས་རྒྱུ་ག་རེ་བས་ཡིན་པས་ནི། འདི་ཐོག་ལ་ད། གཙོ་བོ་དམིགས་ཡུལ་དེ་ད་ག་རང་རེད་ལང། ཡང་ནམ་རྒྱུན་ནས་རྒྱ་གར་ནང་བོད་དོན་ཞུ་གཏུག་གི་ཆེད་ལས་འགུལ་ཐེངས་མང་སྤེལ་མྱོང་བ་ཚེ་རིང་ཡེ་ཤེས་ལགས་ནས་ཁོ་རང་གི་དམིགས་ཡུལ་གཙོ་བོ་སོ་སོ་ལ་སློབ་སྦྱོང་གསར་པ་འཐོབ་ཆེད་དང། གཞོན་སྐྱེས་ཚོར་ཟབ་སྦྱོང་འདི་གནང་བ་ཧ་ཅང་ཕན་ཐོགས་ཆེན་པོ་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
ཟབ་སྦྱོང་ནང་དུ་འཛོམས་པ་ལ་གཅིག་སོ་སོ་ཡང་སློབ་སྦྱོང་གསར་པ་དེ་འདྲ་ཤེས་ཡག་གི་རེ་བ་ཆེན་པོ་ཡོད་ཨ་ནི་དམིགས་ཡུལ་གཙོ་བོ་དེ་འདི་ག་རང་ཡིན་ཨ་ནི་འདི་དང་མཉམ་དུ་དེ་ད་ལྟ་འདི་གི་ཟབ་སྦྱོང་གི་ད་ལྟ་ཞུ་གཏུག་གི་ལས་འགུལ་འདི་གི་དམིགས་ཡུལ་འདི་དཔེ་ཡག་པོ་རེད་བཤད་ན་ཞུ་ཡན་རོ་དེ་གི་ཁྱབ་ཁོངས་ཁྱབ་ས་དེ་ཚོ་དཔེ་རྒྱ་ཆེན་པོ་བྱས་ཨ་ནི་དམིགས་བསལ་གྱི་ང་རང་ཚོ་གཞོན་སྐྱེས་རྣམ་པ་ལ་དེ་ནི་གཅིག་དེ་འདྲ་གི་ཟབ་སྦྱོང་གནང་བ་དེ་ཧང་སང་གི་ཡག་པོ་འགྲོ་གི་ཞིག་བསམ་གྱི་འདུག་ལགས་འོང། རྒྱ་གར་ཧི་མ་ཅལ་མངའ་སྡེའི་སྤོན་ཊ་གཞིས་ཆགས་ནས་ཡིན་པའི་ཀུན་དགའ་བསྟན་སྒྲོན་ལགས་ནས། རྒྱ་གར་གཞུང་འཛིན་མི་སྣ་ལ་བོད་དོན་ཞུ་གཏུག་ཙམ་མ་ཟད། རྒྱ་གར་མི་དམངས་ལ་བོད་དོན་གོ་རྟོགས་སྤེལ་ཐུབ་རྒྱུ་གལ་ཆེན་དུ་མཐོང་གི་ཡོད། གཞུང་ནི་ལོ་ལྔ་རེའི་ནང་འགྱུར་བ་ཐེབས་འགྲོ་གི་ཡོད་ནའང་མི་དམངས་ལ་འགྱུར་བ་མི་འགྲོ་བར་བརྟན་པོར་གནས་ཐུབ་པའི་འགྲེལ་བརྗོད་གནང་གི་འདུག། གཞུང་འདི་ལོ་ལྔ་ལྔ་ལ་འགྱུར་བ་ཐེབས་ཀྱི་རེད་ཡིན་ན་ཡང་མི་དམངས་འདི་ཚོ། ད་ཨིན་ཇིའི་ཚིག་གིས་ཤོད་རོགས་བྱས་ན constant རོགས་བྱས་ར་ད་རྒྱ་གར་མི་དམངས་འདི། ལས་ལོ་འགྱུར་བ་དེའི་མ་ཐག་གལ་སྲིད་མི་མང་སྐད་ཆའི་ཤེས་རྟོགས་ར་བྱེད་ན། ལོ་ལྔ་བཅུ་ནང་ལ་གཞུང་ག་ཚོད་མོ་ག་ཚོད་འགྱུར་བ་ཐེབས་ར་བྱེད་ནས། བོད་ཀྱི་གནད་དོན་སྐོར་ལ་ད་ཁོ་རང་ཚོས་ཀྱི་ཤེས་ཐུབ་ར། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ནས་བཀོད་སྒྲིག་གི་ཟབ་སྦྱོང་ངམ་ཚོགས་འདུ་འདི་ལ་རྒྱ་གར་ནང་གི་ས་གནས་ཁག་བཅུ་ནས་བོད་མི་གཞོན་སྐྱེས་སུམ་ཅུ་སོ་ལྔ་ཆེད་བཅར་གནང་ཡོད་པ་དང། བོད་དོན་དང་བླངས་ཞུ་གཏུག་གི་ཟབ་སྦྱོང་ཚོགས་འདུ་འདི་འདྲ་བོད་མིའི་སྒྲིག་འཛུགས་ཀྱིས་ཉེ་སྔོན་ཡུ་རོབ་ཀྱི་ནང་འཚོགས་ཡོད་པ་དང་འདྲ་བར། རིང་མིན་ཨོ་སི་ཁྲེ་ལི་ཡ་གི་ནང་དུའང་ཟབ་སྦྱོང་གནང་འཆར་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུས་ཡོད། ཝང་ཅུན་ཀྲེན་བལ་ཡུལ་ལ་ཕྱིན་པ་དེ་ནི་རྒྱ་ནག་གཞུང་གིས་བལ་ཡུལ་ནང་དུ་དམར་ཤོག་གི་སྟོབས་ཤུགས་སྲ་བརྟན་ཡོང་རྒྱུའི་ཐབས་བྱུས་ཤིག་ཀྱང་ཡིན་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་སྐོར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་བ་དེ་གསན་རོགས་གནང། རྒྱ་ནག་གིས་བལ་ཡུལ་དུ་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེན་ཉེ་ལམ་ཆེད་གཏོང་གིས་ས་གནས་ས་ཐོག་ཏུ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་རྒྱ་སྐྱེད་དང་འབྲེལ་བའི་ཐབས་ཇུས་དང་གོ་བསྡུར་གནང་འདུག་ཅིང་འདི་ཚེས་བཅུ་གཉིས་ཉིན་ཝང་ཅུན་ཀྲེན་བལ་ཡུལ་གྱི་གྷན་གྷི་ས་ཁུལ་གྱི་སྤྱི་ཁྱབ་བློན་ཆེན་སུ་རིན་དར་པན་དེ་ལགས་དང་ཐུག་འཕྲད་ཀྱིས་ཁུལ་དེ་ཡི་གྲོང་ཁྱེར་པོག་ར་ནང་དུ་འཛུགས་སྐྲུན་ཡར་རྒྱས་དང་རྒྱུད་གཅིག་ལམ་གཅིག་གི་ལས་གཞི་སོགས་ཀྱི་ཐོག་གོ་བསྡུར་གནང་འདུག། དེའི་ཐད་བལ་ཡུལ་གྱི་གཞུང་ཚབ་ཟུར་པ་སྐུ་ཞབས Vijay Karan ལགས་ཀྱིས། Purpose was to visit. ཝང་ཅུན་ཀྲེན་བལ་ཡུལ་དུ་ཡོང་དགོས་པའི་དམིགས་ཡུལ་གཙོ་བོ་ཞིག་ནི་ཁ་སྔོན་ཕྱི་ཟླ་དགུ་པའི་ནང་བལ་ཡུལ་གྱི་སྲིད་བློན་རྒྱ་ནག་ཏུ་ཕེབས་པའི་གནད་དོན་དང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དེ་སྔོན་ཉིས་སྟོང་བཅུ་དགུ་ལོར་བལ་ཡུལ་དུ་ལྟ་སྐོར་ཡོང་བའི་གནད་དོན་བཅས་ཀྱི་ཐོག་གོ་བསྡུར་དང་རྒྱུན་འཁྱོངས་ཀྱིས། རྒྱུད་གཅིག་ལམ་གཅིག་གི་ལས་གཞི་དང་མཐའ་མཚམས་སྲུང་སྐྱོབ་སོགས་ཀྱི་ཐད་གོ་བསྡུར་བྱས་པ་མ་ཟད། བལ་ཡུལ་ནང་དམར་ཤོག་གི་ལངས་ཕྱོགས་དང་ལྟ་བ་འཛིན་མཁན་གནད་ཡོད་མི་སྣ་ཚོ་ཆིག་སྒྲིལ་ངང་གནས་པའི་ཐོག་དམར་ཤོག་གི་སྟོབས་ཤུགས་སྲ་བརྟན་ཡོང་རྒྱུ་དམིགས་ཡོད། དེ་མིན་ཝང་ཅུན་ཏེན་ལ་རྒྱ་ནག་དབུས་གཞུང་དང་བལ་ཡུལ་དབར་གན་རྒྱ་རིགས་བཞག་རྒྱུ་ཡི་ནུས་པ་དང་དབང་ཚད་དེ་མེད་ཅེས་འགྲེལ་བརྗོད་གནང་བྱུང། པོག་ར་ས་ཁུལ་ནི་བལ་ཡུལ་གྱི་མི་འབོར་མང་ཤོས་གཉིས་པའི་གྲོང་ཁྱེར་ཞིག་ཡིན་པ་མ་ཟད་རྒྱ་ནག་གཞུང་གིས་གྲོང་ཁྱེར་འདི་ནི་རྒྱུད་གཅིག་ལམ་གཅིག་གི་ལས་གཞིར་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་མུས་ཡིན་པར་བརྟེན་ཝང་ཅུན་ཏེན་གྱིས་སྤྱི་ཁྱབ་བློན་ཆེན་སུ་རིན་དར་པན་དེ་ལགས་དང་ཐུག་འཕྲད་ཀྱིས་པོག་ར་རྒྱལ་སྤྱིའི་གནམ་ཐང་རྒྱ་སྐྱེད་སོགས་དང་འབྲེལ་བའི་སྐོར་གོ་བསྡུར་དང་རྒྱ་ནག་གཞུང་ཕྱོགས་ནས་འདས་པའི་ལོ་བཞིའི་རིང་བཀག་སྡོམ་བྱས་པའི་ཀོ་རལ་ས་མཚམས་དེ་བཞིན་འདི་ཚེས་བཅུ་གསུམ་ཉིན་དངོས་སུ་སྒོ་ཕྱེ་རྒྱུ་ཡིན་པ་བསྒྲགས།

བོད་དོན་ཆེད་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་གནང་མཁན་འཇམ་དབྱངས་བསྟན་འཛིན་ལགས་འདི་ཟླའི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོར་གནས་མཆོག་རྡོ་རྗེ་གདན་ལ་ཕེབས་འབྱོར་སྐབས། གནས་མཆོག་རྡོ་རྗེ་གདན་གྱི་དགོན་ཚོགས་དབུས་པའི་ས་གནས་བོད་མི་སོགས་ཀྱིས་དགའ་བསུའི་སྣེ་ལེན་ཞུས་པའི་རྗེས་སུ་ལས་འགུལ་འདི་རྒྱལ་ཁའི་ངང་མཇུག་སྒྲིལ་གནང་བའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་པ་འདི་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། དེ་ཡང་ང་ཚོས་བོད་དུས་ནམ་ཡང་མ་བརྗེད་ཅེས་པའི་བོད་ཀྱི་བསྟན་པ་ཆབ་སྲིད་བཅས་པའི་དོན་དུ་བཞུགས་སྒར་དྷ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྒྱང་ཐག་ཀི་ལོ་མི་ཀྲར་ཉིས་སྟོང་ལྷག་བར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་གནང་མཁན་དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པའི་འཇམ་དབྱངས་བསྟན་འཛིན་ལགས་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་སྟེ་རེས་གཟའ་པ་སངས་ཉིན་གནས་མཆོག་རྡོ་རྗེ་གདན་ལ་སྐུ་གཟུགས་གསལ་ཐང་ངང་ཕེབས་འབྱོར་བྱུང་སྐབས་ས་གནས་དགུན་ཚོང་སྐྱོང་མཁན་བོད་མི་རྣམས་ཀྱི་སྣེ་ཁྲིད་འོག་གནས་མཆོག་རྡོ་རྗེ་གདན་གྱི་དགོན་སྡེ་ཁག་དང་མཆོད་རྟེན་ཆེན་མོའི་དྲུང་ཆེ་དབུས་པའི་མང་ཚོགས་རྣམས་ཀྱིས་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་པོའི་སྐུ་མདུན་ལ་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་དེའི་སྐོར་འཇམ་དབྱངས་བསྟན་འཛིན་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། དེའི་ནང་ལ་ཡང་སྣེ་ལེན་ཞུ་མཁན་གཙོ་བོ་འགྲོ་བ་དེ་གནས་མཆོག་རྡོ་རྗེ་གདན་གྱི་དགོན་སྡེ་ཁག་དེ་ཚོ་བྱས། ཨ་ནི་ང་རང་ཚོ་གི་སུད་ཚོང་བ་ཡོད་རེད་པ་ལགས་འོ་ཁོ་རང་ཚོ་གི་དབུ་ཁྲིད་བྱས་ཞུས་ལགས་ཨ་ནི་དགོན་སྡེ་ཁག་དེ་ཚོ་བྱས། ཨ་ནི་མ་ཧཱ་བོ་དྷི་གི General Secretary དེ་ད་དེ་རྒྱ་གར་སྐྱེ་དམན་ཅིག་དེའི་ནང་ལ་མཐོང་བ་དེ་གི་འདུག་ཨ། ཁོང་རང་འདི་འདྲས་ཞུས་འོ་འདི་འདྲས་བྱས་བྱས་དཔེ་མི་སྲིད་པའི་ཡག་པོ་བྱུང་སོང་ལགས། ཡང་འཇམ་དབྱངས་བསྟན་འཛིན་ལགས་གནས་མཆོག་རྡོ་རྗེ་གདན་ལ་ཕེབས་འབྱོར་སྐབས་ས་གནས་བོད་མི་རྣམས་དང་རྒྱ་གར་གྱི་ཡུལ་མི་རྣམས་ཀྱིས་དགའ་བསུའི་སྣེ་ལེན་ཞུས་པའི་སྐུ་པར་མང་པོ་བཏང་འབྱོར་བྱུང་བའི་ནང་གནས་མཆོག་རྡོ་རྗེ་གདན་གྱི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཚོགས་གཙོ་ཨ་ཙར་ཡ་ངག་དབང་བསྟན་འཛིན་ལགས་ཀྱི་སྐུ་པར་ཡང་མཇལ་རྒྱུ་འདུག་པས་ཁོང་རྣམས་ཀྱིས་རྐང་འཁོར་སྐོར་སྐྱོད་པ་འཇམ་དབྱངས་བསྟན་འཛིན་ལགས་ལ་སྣེ་ལེན་ཞུས་པ་དེའི་སྐོར་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། སྤྱིར་བཏང། འཇམ་དབྱངས་བསྟན་འཛིན་ལགས་ཁོ་རང་རྡ་རམ་ས་ནས་རྡོ་རྗེ་གདན་བར་དུ་རྐང་འཁོར་བཞོན། ཕེབས།

དེ་ནས་ལོ་ཇེ་མང་ནས་བོད་པའི་གི་ལས་དོན་དང་གྲོས་ཚོགས་ལ་སོགས་པའི་ཕྱག་ལས་དོན་དུ་ཚགས་ཚུད་པོ་ཡོང་བ་ཡང་དང། དེ་ནས་བོད་པའི་གཞོན་སྐྱེས་ཚོ་ལ་ཡང་དེ་ནས་བོད་དོན་ཐོག་ལ་ཡང་ཏོག་ཅིག་སེམས་ཤུགས་ཆེ་རུ་བཏང་ཡག་གི་དམིགས་ཡུལ་བཅངས་བྱས། དམིགས་ཡུལ་དེ་བཞི་སེམས་བསྐྱེད་ཁོ་རང་ཕེབས་པ་རེད་ཤག། དེ་ནས་ཕྱི་ཚེས། བཅུ་གཅིག་ལི་ཡ། ཞོགས་པའི་ཆུ་ཚོད་བཅུ་དང་ཕྱེད་ཀ་ལ། ཁོ་རང་ང་ཚོའི་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་པོའི་སྐུ་མདུན་དུ་སྐུ་མདུན་ལི་ཡ་ཁོ་རང་རྐང་འཁོར་བཞོན་བྱས་ཏེ་ཕེབས། དེ་ང་རང་ཚོ་ས་གནས་བོད་པ་གང་ཡོད་པ་དེ་ཚོས་ཕེབས་བསུ་ཞུས། དེ་ཕེབས་བསུ་ཞུ་མཁན་ནང་ལི་ཡ་གཙོ་བོ་དེ་ས་གནས་ཀྱི།

ཁོ་རང་མཉམ་དུ་རྐང་འཁོར་དེ་དང་མཉམ་དུ་ཁྲིད་བྱས། དེ་ནི་ང་ཚོ་རྣམ་རྒྱལ་གྲྭ་ཚང་གི་དགོན་པའི་མདུན་ལ་ཡར་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་ཅིག་དང། དེ་འདི་ནས་ནི་བྲོས་པའི་ལས་འགུལ་ཅིག་སྤེལ་བ་རེད། ཁོ་རང་རྡ་རམ་ས་ལ་ནས་རྡོ་རྗེ་གདན་བར་སྤྱིར་བཏང་ཀི་ལོ་མི་ཊར་ཉིས་སྟོང་ལྷག་ཅིག་ཡིན་པ་རེད་དེ་ཁོ་རང་ཉིས་སྟོང་ཆིག་བརྒྱ་བཞི་བཅུ་ཞེ་ལྔ

གནས་མཆོག་རྡོ་རྗེ་གདན་ནང་གི་བོད་མིའི་ཚོང་པའི་སྡེ་ཚོགས་དང་དཔལ་ལྡན་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དགོན་པ་དབུས་པའི་དགོན་སྡེ་ཁག་དང་ས་གནས་རྒྱ་གར་དང་བོད་མི་རྣམས་ཀྱི་མཐུན་འགྱུར་རོགས་རམ་ལ་བརྟེན་ནས། ལས་འགུལ་དེ་བཞིན་གནས་མཆོག་རྡོ་རྗེ་གདན་ནང་རྒྱལ་ཁའི་ངང་རེ་ཞིག་མཇུག་སྒྲིལ་གནང་ཐུབ་སྟབས་འབྲེལ་ཡོད་རྣམས་ལ་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། མ་འོངས་པའི་ལས་འཆར་སྐོར་གསུངས་དོན། ཨ་ནི་ཐ་མ་ཐ་མ་དེ་ལ་ཡང་ད་ང་རང་གི་སྐད་ཆ་བཤད་ཡས་ཡོད་ན་མེད་ན་དེ་ག་རང་རེད། གཟུགས་པོ་བདེ་བོ་བྱུང་ན་ད་བོད་དོན་གི་ལས་ཀ་ད་རན་འདི་ལ་ཡང་ང་རང་གི་ཡི་གེ་བྲིས་པའི་གི་ང་ཚོའི་བོད་བོད་ནམ་ཡང་མ་བརྗེད་ཟེར་དེ་གི་ཐོག་ལ་ཡང་ཨ་ནི། ལོ་དྲུག་ཅུ་རེ་ལྔ་མ་སླེབས་བར་དུ་ལ་ཡང་ང་རང་གི་ལས་ཀ་དེ་ག་རང་གི་ཐོག་ལ་ཡང་ལས་འགུལ་སྤེལ་ཡས་གི་འབད་བརྩོན་ཁོ་རང་རང་བྱེད་དེ་གི་ཡིན་ཟེར་འོ་དེ་ག་རང་ཞུ་ཡས་ཡིན། མཐའ་མཇུག་དེ་ལ་ཡང་ད་གནས་མཆོག་རྡོ་རྗེ་གདན་བསྒོམ་དུས་ལ་ཡང། འོ། འདི། ཅིག་ཞུ་ཡས་ཡིན། གཞན། དེ་ལྟར་འདི་ནང་ལོགས་ལ་ཡང་སྔོན་ནས་ང་རང་ཚོ་གི་དགོན་སྡེ་ཁག་མང་པོ་ཅིག་ཡོད་རེད་པ་དེ་ཚོ་ཚང་མ་བྱས་ཨ་ནི། དེ་ལྟར་མ་བུ་འདི་བྱས་ཨ་ནི་ང་རང་ཚོ་གི་སུད་ཚོང་པ། རྣམ་པ་ཚོ་གི་དཔེ་མི་སྲིད་པའི་ཤུགས་རྒྱག་སོང་ཨ་ནི་ཁོང་རྣམ་ཚོ་གི་ཕར་ཚུར་འབྲེལ་བ་བྱས་བྱས་ནས་འདི་ནང་ལ་ཡང་ཨ་ནི། མཇུག་སྡོམ་འདྲ་བོ་དེ་འོ་དེ་འདྲས་སུ་བྱུང་སོང་ལ་དཔེ་མི་སྲིད་པའི་ཡག་པོ་བྱུང་སོང་ལ། ཡང་བདུན་ཕྲག་སྔོན་མའི་ནང་འཇམ་དབྱངས་བསྟན་འཛིན་ལགས་ཀྱིས་མ་འོངས་པར་ལས་འགུལ་གང་དུ་བརྩམ་རྒྱུའི་འཆར་གཞི་ཡོད་སྐོར་གནས་འདྲི་ཞུ་སྐབས་གསུངས་དོན། མ་འོངས་པ་ལ་ཡང་དེ་འདྲ་ངའི་གི་སེམས་འདུན་གཙོ་བོ་གཅིག་དང་རྟ་དབང་བརྒྱུད་ནས་གཅིག་འགྲོ་དགོས་མེད་འགྲོ་བསམ་འདུག་ཕྱི་རྒྱལ་རུ་སོ་སོའི་སེམས་པའི་ནང་ལ་བསམ་ཚུལ་ང་རང་གི་ཟིན་བྲིས་ཟིན་བདེ་བ་དེ་ནི་འདུག་ཕྱི་རྒྱལ་དང་ཁྱེད་རང་ལ་འདུག་ཕྱི་རྒྱལ་ཞུས་པ་ཡིན། ཡང་རྩ་བའི་རྒྱ་གར་བྱང་ཕྱོགས་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་ནང་ནས་ཡིན་པའི་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་ཀྱི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་བཞིན་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་བཞུགས་སྒར་རྡ་རམ་ས་ལ་ནས་དབུ་འཛུགས་གནང་སྐབས་ཉིན་གྲངས་ལྔ་བཅུ་ང་ལྔའི་ནང་ཚུད་ལ་གནས་མཆོག་རྡོ་རྗེ་གདན་ལ་ཕེབས་འབྱོར་ཡོང་བའི། ཐུགས་རེ་གནང་གི་ཡོད་སྐོར་གསུངས་དོན། ཉི་མ་ལྔ་བཅུ་ང་ལྔ། ཙམ་ཅིག་འགོར་མི་ཡོང་བསམ་བསམ་འདྲ་བོ་ཅིག་བར་དུ་དེ་ལ་ཡང་ང་རྡོ་རྗེ་གདན་ལ་འབྱོར་ཐུབ་པའི་གི་རེ་བ་ཆེན་པོ་ཞུ་གི་ཡོད། ཡིན་ནའི་ཁོང་ཟླ་བ་གཅིག་མ་ཟིན་པའི་གོང་ལ་གནས་མཆོག་རྡོ་རྗེ་གདན་ལ་བདེ་འབྱོར་བྱུང་བ་དེའི་སྐོར་གནས་འདྲི་ཞུས་པས་ཁོང་གིས་གསུངས་དོན།

ཡང་འཇམ་དབྱངས་བསྟན་འཛིན་ལགས་ཀྱིས་ཀྱང་རང་འཁུར་དང་ཁེར་རྐྱང་སྒོ་ནས་བོད་དོན་ཆེད་ཀྱི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འདི་སྤེལ་གནང་སྟབས་ལམ་བར་ལ་སྐུ་ངལ་ཆེ་བ་དེ་འདྲས་འཕྲད་ཡོད་མེད་སྐོར་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ལགས་སོ་རེད་ད་རེས་ཀྱི་ངའི་གི་ལས་འགུལ་འདི་ལ་ཡང་དངོས་གནས་དྲང་གནས་ཀྱིས་སོ་སོའི་ངོས་ཕྱོགས་ནས་སེམས་པའི་ནང་ལ་དངོས་གནས་སེམས་ངལ་དེ་འདྲའི་ཅིག་དཀའ་ལས་འཕྲད་སོང་ཨང་བསམ་བསམ་འདྲ་བོ་ཅིག་རྩ་བ་ཉིད་ནས་སེམས་པའི་ནང་ལོགས་ལ་བྱུང་མ་སོང། ག་རེ་ཡིན་ཟེར་བ་ཡིན་ན་ད། ཁ་སང་འགྲོ་དུས་ལ cycle འདི་ཚར་གཅིག puncture ཐོན་སོང། དེའི་ཉེ་འགྲམ་ཞིག་དེ་འདྲ་ལ་ནི puncture བཟོ་ཡ་ད་དེ་འདྲའི་གི་གོ་སྐབས་བཟང་པོ་ཅིག་རག་སོང། ཁྱོད་རང་ང་དེ་ཚོ་དཀའ་ལས་ལ་ཡང་ངོས་འཛིན་གྱི་མེད། ད་རན་ཡང་འདུག་བྱེད་བྱེད་ཡ་རྡོ་རྗེ་གདན་ལེབ་ག་ལ་ག་དེ་ལ་ཡང་གསལ་དཀར་དཔེ་འབྱར་ཅིག་ཐོན་སོང། ཨ་ཁ་ཟིག་ང་འདུག་བྱེད་བྱེད་ཡ་གསལ་དཀར་དཔེ་འབྱར་དེ་ཡང་བལྟས་ཅིག་རྒྱ་སར་འགྲོ་བ་ཅིག་ལི་དེ་ཙམ་པ་ལ་ཡང་ཏག་ཏག་ཁོ་ར་ཐོན་བསྡད་ཡོད་ཅིག། ང་གསལ་དཀར་འདུག་སྟངས་འགྲོ་དེ་ཙམ་པ་ལ་ཡང་རྒྱབ་ལོག་ནས་ཨ་ནི་རྒྱ་གར་མིག་གིས་ཁྱེད་རང་གི cycle ལ་ཕུ་མི་འདུག་ད་ཟེར་མཁན་ཅིག་ལབ་སོང། ཨ་འདི་གི་ཁ་གི་འཁྲིས་འཁོར་རང་ལ cycle གི puncture བཟོས་བསྡད་མཁན་དེ་འདྲ་ཅིག་ཁྱེད་སྡེ་བ་ཅིག་ཁ་ཐུག་བརྒྱབ་བྱས་རྗེས། ཨ་འདི་འུ་ཚུགས་བྱས cycle གི puncture དེ་བཟོ་ཐུབ་སོང། ཨ་དེ་ཡ་དངོས་གནས་སོང་ང་རང་གི་སེམས་པའི་ནང་གི་ལྟ་བ་ཁྱེར་ཕྱོགས་འདྲ་བོ་དེ་ཨ་ཙི་ང་རང་གི་དངོས་གནས་སོང་བསྔོ་བ་སྨོན་ལམ་དེ་ཚོ་འདོན་ནས་འདུག་སེ་འགྲོ་བའི་རྐྱེན་གྱིས་ད་རེས་ང་ལ་ཡང་དེ་འདྲས་བྱས་ནས་དཀོན་མཆོག་གིས་ཡིན་ན་རོགས་པ་གནང་གི་འདུག་ཨ་ཨ་བསམ་བསམ་འདྲ་བོ་ཅིག་འོ་དེ་འདྲས་འདྲ་བོ་ཅིག་ཚོར་བ་ཅིག་ཚོར་སོང་མ་གཞི། རྩ་བ་ཉིད་ནས་ང་ལ་ཡ་དངོས་གནས་ལུས་ལ་དཀའ་ངལ་བྱུང་ཨང་སེམས་ལ་དཀའ་ངལ་འཕྲད་ད་དེ་འདྲའི་རྩ་བ་ཉིད་ནས་བྱུང་མ་སོང་ཞུ་ཡ་ཡིན། ཡང་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་ཀྱི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་བཞིན་བཞུགས་སྒར་དྷརམ་ས་ལ་ནས་དབུ་འཛུགས་གནང་སྟེ་ཕེབས་སྐབས་ལམ་བར་ལ་བོད་མི་དགུན་ཚོང་སྐྱོན་མཁན་རྣམས་དང། ལམ་བུར་ཁེལ་བའི་ཧར་ཡ་ན་དང་པན་ཇབ་མངའ་སྡེ་གཉིས་ཀྱི་རྒྱལ་ས Chandigarh ནང་སློབ་གཉེར་གནང་བཞིན་པའི་བོད་པའི་སློབ་ཕྲུག་རྣམ་པ། དེ་བཞིན་དུ་ཝ་ཎ་དབུས་བོད་ཀྱི་མཐོ་རིམ་གཙུག་ལག་སློབ་གྲྭ་ཆེན་མོའི་དགེ་ལས་སློབ་ཕྲུག་རྣམས་ཀྱིས་དགའ་བསུའི་སྣེ་ལེན་ཞུས་པ་དང་ཡང་ཝ་ར་ཎ་སིའི་མཆོད་རྟེན་གྱི་ཉེ་འགྲམ་དུ་ཡོད་པའི་བོད་པའི་དགོན་པས་མཐུན་འགྱུར་གནང་བ་མ་ཟད། གནས་མཆོག་རྡོ་རྗེ་གདན་ལ་ཕེབས་འབྱོར་སྐབས། ས་གནས་བོད་མིའི་ཚོང་པའི་སྡེ་ཚོགས་དང། གནས་མཆོག་རྡོ་རྗེ་གདན་གྱི་དགོན་པའི་ཚོགས་པ་སོགས་ཀྱིས་སྣེ་ལེན་གང་ལེགས་ཞུས་ཐོག། ལས་འགུལ་དེ་ཡང་རྒྱལ་ཁའི་ངང

བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ཀྱི་ལམ་ནས་རང་གི་ལུས་པོ་གསོ་བྱེད་སྡོད་གནས་དང་ཞལ་ལག་དེ་མིན་ཉིན་རེའི་དགོས་མཁོ་རྣམས་ཆ་ཚང་ཡོད་པའི་མཛེས་སྡུག་ལྡན་ཞིང་སྤྲོ་སྐྱིད་ཁང་ལྟ་བུའི་ལུས་ཁམས་གསོ་ཡུལ་ཁང་ཞིག་གསར་རྒྱག་བྱས་འདུག་ལ། དེ་ནི་བོད་མི་ཞིག་གིས་རྒྱ་གར་ནང་ལ་དེ་ལྟ་བུའི་ལུས་དང་སེམས་ཀྱི་ན་ཚ་གསོ་བྱེད་ལུས་ཁམས་གསོ་ཡུལ་ཁང་གསར་རྒྱག་གནང་མཁན་ཁོང་ཐོག་མ་དེ་ཡིན་འདུག། དེ་ཡང་སྨན་བླ wellness resort འམ། སྨན་བླ་གསོ་རིག་ཁང་གསར་འཛུགས་གནང་མཁན་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་ཀྱིས་འདིའི་ཐད་ཞིབ་གསལ་ངོ་སྤྲོད་གནང་ཡག་ལ། སྨན་བླ་གསོ་རིག་ཁང་དེ་གཙོ་བོ་ང་ཚོ་ད་ལྟ་བོད་མིའི་གསོ་བ་རིག་པའི་གི་གཞུང་ལུགས་ཐོག་ནས་ཨ་ནི་ནད་པ་དང་དེ་ནང་བཞིན་གྱི་ཡང་གཅིག་པའི་ལུས

སྨན་བླ་གསོ་རིག་ཁང་དུ་ཕེབས་མཁན་ཕལ་ཆེ་བ་དགུང་ལོ་བགྲེས་པ་ཡིན་མིན་དང། དེ་བཞིན་གསོ་རིག་ཁང་དེར་ཕེབས་མཁན་བོད་རིགས་ཙམ་མིན་པར་རྒྱ་གར་བ་སོགས་ཡོད་མེད་དང། ནད་རིགས་གང་དང་གང་ལ་བཅོས་ཐབས་གནང་གི་ཡོད་མེད་སོགས་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡག་ལ། ཡང་ད་ཅིག་ལོ་རྒན་པ་དེ་ཚོ་ཡིན་ན་ཡང་ཅིག་ཟླ་བ་མང་པོ་དེ་ནང་ལ་ཡང་འདུག་སྡོད་ས་གྱི་ད་ཅིག། ཨ་རི་གི་བ nursing home། ལ་ཡང་ཅིག་སྲིད་ཟིན་ལྟར་འདུག་ལུས་ཀྱི་ཡོད་རེད།

ཡིན་ན་ད་ཅིག་དེ་ནམ་རྒྱུན་ན་ཚ་ཡོད་དེ་ད་ཅིག་སེམས་ཀྱི་ན་ཚ་ཡིན་པ་ཡིན་ནའི་རེད་ད་དེ་འདྲའི་སུ་བསྟེན་ནའི་འགྲིག་ཡོད་དེ་ནང་ལོགས་ལ། ཡང་སྨན་བླ་གསོ་རིག་ཁང་ནང་བཅོས་ཐབས་ཆེད་ཕེབས་མཁན་ཚོ་ཉུང་མཐར་ཉི་མ་གསུམ་གྱི་རིང་བཞུགས་དགོས་ཀྱི་ཡོད་སྟབས། བཞུགས་གནས་དང་ཞལ་ལག་བཅོས་ཐབས་ཀྱི་མཐུན་རྐྱེན་སོགས་ཀྱི་ཐོག་ཉིན་རེ་ཉིན་རེར་ཞོགས་པ་ལངས་པ་ནས་དགོང་དྲོ་མ་ཉལ་བར་བྱ་གཞག་འམ་ལས་འཆར་ག་རེ་ཡོད་མེད་ཐད་བཀའ་འདྲི་ཞུས་པར་བཀྲ་ཤིས་དབང་འདུས་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང།

MENLHA.IN། དྲ་རྒྱའི་ནང་ལ་ཡང་བཟོས་ཀྱི་ཡོད་ད། གཅིག་དེའི་སྐོར་ལ་ཡང་གསལ་པོ་དུ་བྲིས་ཞུ་ཞུ་ཨེ། སྨན་བླ་གསོ་རིག་ཁང་ནང་བཞུགས་གནས་དང་ཞལ་ལག་སྨན་བཅོས་དེ་བཞིན་ཉིན་རེའི་ལས་འཆར་སོགས་ཀྱི་ཆེད་དུ། འགྲོ་སོང་གང་འདྲ་ཡོད་མེད་ཀྱི་ཐད་ཞིབ་གསལ་བཀྲ་ཤིས་དབང་འདུས་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ།

ཡང་སྨན་བླ་གསོ་རིག་ཁང་དུ། ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་གཅིག་ནས་ཉེར་བདུན་བར། འཇམ་དཔྱད་མཁས་པ་སྨན་པ་ཚུལ་ཁྲིམས་སྐལ་བཟང་ལགས་དང་ཕྱག་རོགས་སྨན་པ་ལྷག་པ་སྒྲོལ་མ་ལགས། སྨན་པ་ཚེ་རིང་མཚམས་གཅོད་ལགས་བཅས་ཀྱིས་བདུན་ཕྲག་གཅིག་གི་རིང་འཇམ་དཔྱད་དང། ལུས་ཁམས་གསོ་ཐབས་ཀྱི་སྦྱོང་བརྡར་ཡང་གནང་རྒྱུ་ཡིན་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་སེར་གིས་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་ཡིན།